རྒྱ་གར་གྱི་ཕྱི་སྲིད་དྲུང་ཆེ Vinay Kwatra ནས་གཟའ་ཟླ་བའི་ཉིན་མོ་ནས་འབྲུག་ཡུལ་ནང་དུ་ཉིན་གསུམ་གྱི་འཚམས་གཟིགས་ཤིག་དབུ་འཛུགས་གནང་ཡོད་པ་དང། དེ་ནི་རྒྱ་ནག་དང་འབྲུག་ཡུལ་གྱི་དབར་ལ་ས་མཚམས་ཀྱི་རྩོད་གཞིའི་ཐོག་ལ་གྲོས་མཐུན་ཞིག་འཇོག་གྲབས་ཡོད་པའི་སྐོར་གྱི་གནས་ཚུལ་ཐོན་པའི་སྐབས་ཤིག་ལ་ཡིན་པ་དང། ཡང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ Vinay Kwatra མཆོག་གི་འབྲུག་ཡུལ་ནང་གི་འཚམས་གཟིགས་དེ་ནི། འབྲུག་ཡུལ་ནང་དུ་ཟླ་བ་འདིའི་ཚེས་དགུའི་ཉིན་མོ་དམངས་གཙོའི་ལམ་ལུགས་ལྟར་གྲོས་ཚོགས་འཐུས་མིའི་འོས་འདེམས་ལས་འགུལ་སྤེལ་བ་དང་མཐའ་མའི་སྲིད་དོན་ཚོགས་པ་གཉིས་ཀྱི་འགྲན་རྩོད་ཀྱི་རྗེས་ལ་འབྲུག་གི་མི་སེར་དམངས་གཙོ་ཚོགས་པ་རྒྱལ་ཁ་ཐོབ་སྟེ་སྲིད་བློན་དྲག་ཤོས་ཚེ་རིང་སྟོབས་རྒྱས་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གསར་པས་གཞུང་འཛིན་གནང་པའི་རྗེས་ལ་རྒྱ་གར་གྱི་མཐོ་རིམ་དབུ་ཁྲིད་ཞིག་འབྲུག་ཡུལ་དུ་ཕེབས་པ་ཐེངས་དང་པོ་དེ་ཆགས་ཡོད་པ་རེད། རྒྱ་གར་གྱི་ཕྱི་སྲིད་དྲུང་ཆེ Vinay Kwatra ནས་ཉིན་གསུམ་རིང་འབྲུག་ཡུལ་ལ་འཚམས་གཟིགས་གནང་པའི་རིང་ལ་འབྲུག་གི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་དང་སྲིད་བློན་དྲག་ཤོས་ཚེ་རིང་སྟོབས་རྒྱས་མཆོག་དང་དེ་བཞིན་ཕྱི་སྲིད་བློན་ཆེན་དང་ཕྱི་སྲིད་དྲུང་ཆེ་སོགས་འབྲུག་གི་མཐོ་རིམ་དབུ་ཁྲིད་གཞུང་འཛིན་མི་སྣ་ཚོ་དང་མཇལ་འཕྲད་གནང་རྒྱུ་ཡིན་པ་སོགས་རྒྱ་གར་གྱི་ནང་སྲིད་ལྷན་ཁང་གི་གསལ་བསྒྲགས་ནང་དུ་བཀོད་ཡོད་པ་རེད། རྒྱ་གར་གཞུང་གི་གསལ་བསྒྲགས་དེའི་ནང་དུ་ཕྱི་སྲིད་དྲུང་ཆེ Vinay Kwatra མཆོག་གི་འབྲུག་ཡུལ་གྱི་འཚམས་གཟིགས་དེ་ནི་ཡུལ་གྲུ་གཉིས་ཀྱི་རྒྱུན་ལྡན་གྱི་མཐོ་རིམ་དབུ་ཁྲིད་ཀྱི་འཚམས་གཟིགས་གནང་རེས་ཀྱི་ཆ་ཤས་ཤིག་ཡིན་ཅེས་བཀོད་ཡོད་ན་ཡང།

གནས་ཚུལ་ཐོན་ཡོད་པ་རེད། ཡང་ལོ་སྔོན་མའི་སྤྱི་ཟླ་བཅུ་གཅིག་པའི་ནང་གི་འབྲུག་གི་རྒྱལ་པོ་འཇིགས་མེད་གེ་སར་རྣམ་རྒྱལ་དབང་ཕྱུག་མཆོག་གིས་རྒྱ་གར་ནང་གི་བདུན་ཕྲག་གཅིག་རིང་གི་གཟིགས་སྐོར་དེ་ནི་རྒྱ་ནག་དང་འབྲུག་པའི་ས་མཚམས་ཐད་ཀྱི་གནད་དོན་སྐོར་ལ་རྒྱ་གར་གཞུང་ལ་གསལ་བཤད་དང་ནང་མོལ་གྱི་ཆེད་དུ་ཡིན་པ་དབྱེ་ཞིབ་པ་མང་པོས་ཚོད་དཔག་གནང་ཡོད་པ་དང། གཟིགས་སྐོར་དེའི་སྐབས་སུ་འབྲུག་ཡུལ་དང་རྒྱ་གར་བར་ལ་ཚོང་འབྲེལ་དང་དཔལ་འབྱོར་ཐད་ལ་འབྲེལ་ལམ་སྔར་བས་ཤུགས་ཆེ་རུ་གཏོང་རྒྱུ་སོགས་ཀྱི་ཐད་ལ་གྲོས་མཐུན་གསར་པ་ཁག་ཅིག་བྱུང་ཡོད་པ་དང། རྒྱ་གར་གྱི་རོགས་རམ་འོག་ལ་ཡུལ་གྲུ་གཉིས་ཀྱི་དབར་མེ་འཁོར་གྱི་ལྕགས་ལམ་གསར་བཟོའི་འཆར་གཞི་ཞིག་གི་ཐོག་ལ་བསྐྱར་ཞིབ་གནང་ཡོད་པ་རེད།